བི་གའི་གསུང་བར་བ་དང་བཅས་དང་དབུགས་ཙམ་ཡང་ཟེར་དེ་མཐའ་དག་འགྲོ་ལ་སྨན་པའི་རྒྱུ་ཟེར་བའི་ད་གཏོང་ལེན་གྱི་དེ་དེ་བྱས་ནས། དེ་ནས། ཞེས་སོགས་བསྟོད་པ་མཛད་པའང་འདི་ལ་དགོངས་པ་རེད། དེ་དག་ལ་མན་ངག་གཞན་ཡང་ཡོད་མོད་རྒྱུན་དུ་འཆག་མེད་མི་བྱེད་པའི་རིགས་ལ་འཆད་དུ་མི་རུང་གསུངས།

ད་གསུམ་པ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་ནི། སྙིགས་མའི་དུས་འདིར། འདི་ཤིན་ཏུ་ཕན་ཡོན་ཆེ་སྟེ། ཆོས་བྱེད་ལ་བར་ཆད་མང་ཞིང་རྐྱེན། དེ་ནས། མང་ཞིང་རྐྱེན། སྤང་མི་ཐུབ་པའི་སྐབས་འགལ་རྐྱེན་མཐུན་རྐྱེན་དུ་བསྒྱུར་ཐུབ་པ་དགོས། དེ་མེད་ན་རྐྱེན་བཟང་ངན་གང་བྱུང་ཡང་ཆོས་ཤོར་འགྲོ། འགལ་རྐྱེན་བེ་ཆོས་སྒྲུབ་ཡག་གི། འགལ་རྐྱེན་དེ་བེ་གི་མཐུན་རྐྱེན་ལ་བསྒྱུར་ཐུབ་པ་ཅིག་བྱེད་དགོས་རེད་དེ་མེད་ན་རྐྱེན་བེ་གི་བཟང་ངན་ག་རེ་བྱུང་ནས་ཆོས་དེ་ཤོར་ཆོག་ཆོག་རེད་པ་ད་རྐྱེན་བཟང་པོ་འདྲ་པོ་ཅིག་རེད་པ་ད་བྱས་ནས་བེ་གི་ཧ་ཅང་གི་བེ་གི་ཅིག་མཐུན་རྐྱེན་ཆེན་པོ་དཔལ་འབྱོར་ཆེན་པོ་འདྲ་པོ་དབང་ཆེན་པོ་འདྲ་པོ་འོ་ད་ཤུགས་ཆེན་པོ་འདྲ་པོ་བེ་མཐུན་རྐྱེན་དེ་འདྲེ་གི་བྱུང་བའི་སྒང་ལ་ཡང་ཆོས་ཅིག་ཤོར་ཡ་ཅིག་སྐྱིད་དྲགས་ནས་སྐྱིད་དྲགས་ནས་བེ་ཆོས་མི་དྲན་ཡ་ཅིག་ཆོས་ཤོར་འགྲོ་ཡ་ཅིག་ཡོད་རེད་ང་ཚོ། ད་ཡང་བི་གེ་སྡུག་དྲགས་ནས་བེ་བར་ཆད་འདྲ་པོ་ཆག་སྒོ་བི་གེ་རུལ་པ་དང་ཉམ་ང་འདྲ་པོ་ནད་ན་ཚ་འདྲ་པོ་གྲ་མི་འགྲིག་པ་འདྲ་པོ་དག་འོ་ད་དེ་འདྲའི་བི་གེ་ཞེ་པོ་ཅིག་བྱུང་ནས་ཡང་ཆོས་ཤོར་འགྲོ་ཡ་ཅིག་ཡོད་རེད། དེ་ཡིན་ཙང་དེ་ནས་ད་རྐྱེན་ངན་འདི་བྱང་ཆུབ་ལམ་དུ་བསྒྱུར་ཐུབ་ན། ཆོས་ཀྱི་བར་ཆད་དེ་ཆོས་སྒྲུབ་ཡག་གི་མཐུན་རྐྱེན་དུ་ཚུར་བསྒྱུར་ཐུབ་ན་ད་དེ་གལ་ཆེ་ཤོས་ཅིག་རེད། དེ་ཡང་ཆོས་པ་འགའ་ཞིག་ནི་གོ་ས་སོགས། དཔལ་འབྱོར་བྱུང་བའི་ང་རྒྱལ་གྱིས་དྲེགས་ནས་ཆོས་ཤོར་རོ། དང་པོ་ཆོས་པ་བྱས་དངོས་གནས་ཆོས་པ་ཚད་དང་ལྡན་པ་འདྲ་བོ་རེད། ཨ་ནི་བི་གི་ཆོས་ཡག་པོ་བྱས་ནི་གང་ཟག་ཅིག་དེ་ལ་གོ་ས་ར་ཅིག་སྤྲད། ཨ་ནི་དེ་གོ་ས་བི་གི་ཆེན་པོ་ར་ཅིག་མིང་སྙན་གྲགས་ར་བྱས། ཨ་ནི་ཡང། ཨ་ནི་ཆོས་བྱས་ས་དེ་ཕར་མ་བལྟས་པ་བྱས་ནི། ཨ་ནི་སྲིད་དོན་ར་ཅིག་ཁྲ་བི་ནི་ཆོས་དེ་ཤོར་ཕྱིན་པ་རེད། གོ་ས་ཡོད་ཙང། ཨ་ནི་ཡང་དེར་གོ་ས་མེད་པ་ཡིན་ནའི། དཔལ་འབྱོར་ཡག་པོ་ར་ད་དང་པོ་དཔལ་འབྱོར་མེད་པའི་ཁ་ཐུག་ལ་ཆོས་དངོས་གནས་དྲན་བསྡད་པ་འདྲ་བོ་ཅིག་ཆོས་ཡག་པོ་བྱས་གང་ཟག་ཅིག་དཔལ་འབྱོར་བྱུང་ནས་དཔལ་འབྱོར་གྱི་བི་གས་བྱུང་བས་དེ་ནི་ང་རྒྱལ་གྱིས་དྲེགས་ནས། ད་ཡང། ཨ་ནི་ཆོས་ཤོར་འགྲོ་བའི་དེ་འདྲས་ཡོད་རེད་ཆོས་ཤོར། འགའ་ཞིག་ནི་ནོར་འབྲི་གཡག་ར་ལུག་སོགས་བྱུང་བས་རེད་བ་ད་ངོ་མ་བོད་ལ། ནོར་དང་འབྲི་གཡག་དང་མང་པོ། ཆོས་ཡག་པོ་བྱེད་ཅིག་ཆོས་རེ་བཤད་ཁ་བྱེད་བླ་མ་རེ་བྱེད་ཁ་བྱེད། ཨ་ནི་དེ་ལ་ཅིག་འབུལ་བ་ཕུལ་མཁན་རེ་མང་པོ་བྱུང། ནོར་ནོར་ལུག་དང་རྟ་དང་ར་ལུག་དེ་ཚོ་དཔེ་མང་པོ་ཕུལ། གང་ཟག་ཅིག་དེ་ཉར་ས་འདྲ་བོ་ཉར་སྟངས་འདྲ་བོ་མ་ཤེས། ཨ་ནི་དེ་གཞིས་ཀ་ར་ཅིག་བཙུགས། ཨ་ནི་དེ་ཚོའི་ཉར་ཡར་གི་ཐབས་ཤེས་ཆེད་བག་ཅིག་འཚོལ་བྱས་ལས་ཀ་དེ་མང་རུ་མང་རུ་ཕྱིན། དེ་གང་ཟག་ཅིག་དེའི་ནང་ལ་གྲ་མི་འགྲིག་རེ་བྱུང། ཨ་རྡོ་སི་རྡོ་སི་བྱས་དེ་ནི་གང་ཟག་ཅིག་འཇིག་རྟེན་གྱི་ལས་ཀ་འདྲ་བོ་ཆགས་ནས།

ཅེས་བྱས་དེ་ནི་ཆོས་ཤོར། འགའ་ཞིག་ནི་རྐྱེན་ངན་པ་བྱུང་བ་ན་ཡིད་ཆད་ནས་ཆོས་ཤོར། ད་རྐྱེན་ངན་འདྲ་པོ་ཅིག་སླེབས་ཡོང་ག་ལ་དེ་ནི་ཡིད་ཆད་ཐང་ཆད་ཡིད་ཐང་ཆད་རེད། ཡིད་ཐང་འདྲ་པོ་ཆད་ནས་ད་ཡིན་ན་རིག་པ་དང་ཆོས་བྱེད་རྒྱུ་མར་ཤོར་འགྲོ་བ་དེ་རེད། དེ་ལྟར་བྱུང་ན་ཆོས་བྱེད་པར་དཀའ། ཆོས་ཅུང་ཟད་བྱེད་ཁུལ་བྱས་པ་ཡང་ཤོར་ན་ཤིན་ཏུ་ནས་ཐ་ཆད་པ་ཡིན་པས་དེས་ན་རྐྱེན་ངན་པ་གང་བྱུང་ཆོས་ལ་མི་གནོད་པའི་ལམ་དུ་བསྒྱུར་ཐུབ་པ་དགོས། ད་རྐྱེན་ངན་པ་ག་འདྲ་ཞིག་བྱུང་པ་ཡིན་ནའི་བེ་གེ་ཆོས་ལ་ཚུར་བསྒྱུར་ཐུབ་ཡ་ཅིག་བྱུང་ན་ད་ཡག་ཤོས་རེད་བ་ད། དུག་སྨན་ལ་བསྒྱུར་ཐུབ་པ་ཅིག་བྱུང་ན་ཨ་ནི་གལ། ཁོ་སྨན་རག་བསྡད་ན་སྐྱོན་གལ་ཡོད་མ་རེད་བ་ད། དུག་རག་བ་ཡིན་ན་ཤི་གི་རེད་བ་ད། ཡིན་ནའི་དུག་དེ་སྨན་ལ་བསྒྱུར་ཐུབ་པ་ཅིག་ཡིན་ན་ཨ་ནི་དུག་ལ་ཞེད་དགོས་ཡ་ཡོད་མ་རེད་བ་ད། འོ་དེ་ན་ད་བེ་གེ་རྐྱེན་ངན་དེ་ཆོས་ལ་བསྒྱུར་ཐུབ་པ་ཅིག་བྱུང་ན། ད་ཆོས་ཤོར་ཡ་ཡོད་མ་རེད། རྐྱེན་ངན་པ་གང་བྱུང་ཆོས་ལ་མི་གནོད་པའི་ལམ་དུ་བསྒྱུར་ཐུབ་པ་དགོས། དེ་ལ། བསྒྱུར་སྟངས་དེ་ལ་བསམ་པས་བསྒྱུར་བ་དང་སྦྱོར་བས་བསྒྱུར་བ་གཉིས། ད་དང་པོ་ལ། བསམ་པས་བསྒྱུར་བ་དེ་ལ་སྤྱོད་པས་བསྒྱུར་བ་དང་ལྟ་བས་བསྒྱུར་བ་གཉིས། ད་དང་པོ་སྤྱོད་པས་བསྒྱུར་བ་དེ་ལ། བླ་མ་མཆོད་པ་ལས། སྣོད་བཅུད་སྡིག་པའི་འབྲས་བུས་ཡོངས་གང་སྟེ་མི་འདོད་སྡུག་བསྔལ་ཆར་ལྟར་འབབ་གྱུར་ཀྱང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་རྐྱེན་ངན་ལམ་དུ་ལོངས་པར་བྱིན་གྱིས་རློབས། དཔེར་ན་སྣོད་དང་བཅུད་དང་རེད་བ་ད། སྣོད་ལ་ཡིན་ནའི་ག། རེད་བ་ད་ག་སུ་ལ་ཚ་གྲང་མི་སྙོམས་པ་འདྲ་བོ། ཧ་ཅང་གི་བས་གྲང་དྲགས་ནས་བས། རེད་བ་ད་སོ་སོ་བས་ན་ཡོང་བ་འདྲ་བོ། ཧ་ཅང་ཚ་དྲགས་ནས་བས་ན་ཡོང་བ་འདྲ་བོ།

ག་འདྲ་ཞིག་པའི་ག་བྱུང་བ་ཡིན་ན་ཡང་མི་འདོད་སྡུག་བསྔལ་བའི་ག་ཆར་པ་བབས་པ་ན་ད་ཅིག་སོ་སོ་ལ་བྱུང་སོང་ན་དེ་ཚོ་གང་ག་ལོ་ལས་ངན་པའི་འབྲས་བུ་ཟད་འགྲོ་ག་ཡོད་རེད། སོ་སོ་དེ་འདྲའི་ག་སྡུག་བསྔལ་མྱོང་རོགས་བྱས་ན། འོ་ད་སྐྱེ་བ་སྔ་མའི་ག་ལས་ངན་པ་མང་པོ་བསགས་བཞག་ག་འབྲས་བུ་དེ་ག་ཟ་འབྲས་བུ་དེ་ད་རྫོགས་འགྲོ་ག་རེད་ཟད་འགྲོ་ག་རེད། ལས་ངན་པའི་འབྲས་བུ་དེ་ཟད་སོང་ན་ད་ལས་བཟང་པོའི་འབྲས་བུ་དེ་མ་གཏོགས་ཡོད་མ་རེད་བ་ཨ་ནི་བདེ་བ་མྱང་ཡ་དེ་རེད་བ་ལ། ཨ་དེ་ཡིན་ཙང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་རྐྱེན་ངན་ལམ་དུ་ལོངས་པར་བྱིན་གྱིས་རློབས་སོ་འདི་རེད། ཞེས་སོགས་དང། བློ་སྦྱོང་རྩ་བར་སྣོད་བཅུད་སྡིག་པས་གང་བའི་ཚེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཞེས་པ་ལྟར་ན་ཚ། དགྲ། འདྲེ་སོགས། ཡིད་དང་མི་མཐུན་པ་བྱུང་བ་ན་ད་ལྟ་རང་རེ་ལེ་ལན་གཞན་ལ་འགེལ་ཞིང་ནད་བྱུང་བ་ཐམས་ཅད་ལས་ཀྱིས་བསྐྱེད་པར་མི་ཤེས་པར་ཟས་དང་གདོན་སོགས་ཀྱིས་བསྐྱེད་པར་སྨྲ་མོད་ཀྱང། རྩ་བའམ་ལེ་ལན་ལན་རྩ་གང་ལ་ཐུག་བལྟས་པ་ན་སྔར་སྐྱེས་བུ་ཆུང་ངུའི་ལས་འབྲས་ཀྱི་སྐབས་སུ་བསྟན་པ་ལྟར་མི་འདོད་པ་བྱུང་ཚད་ལས་ཀྱིས་བསྐྱེད་པ་ཡིན་ལ་ཟེར། ལས་དེ་སུས་བྱས་པ་རེད་ཟེར་ན་ལས་དེ་རང་གཅེས་འཛིན་གྱིས་བྱས་པ་རེད། རང་གཅེས་འཛིན་སའི་ཁ་རས་སོ་སོའི་སྙིང་གི་དཀྱིལ་ལ་ཡོད་རེད་པ། ཨ་ནི་རང་གཅེས་འཛིན་དེ་གི་དེ་ནི་ལས་བསགས་ནི། ལས་ངན་བསགས་ནི། ད་ད་ལྟ་མི་འདོད་པ་གང་ག་སླེབས་ཡོང་གི་ཡོག་རེད། ལེ་ལན་རྩ་བ་ནི་རང་གཅེས་འཛིན་ལ་ཐུག་ས། དེས་ན་རྐུན་མས་ནོར་བརྐུས་པ་ཚུན་ཆད། སོ་སོའི་ཤག་ལ་རྐུན་མ་སླེབས་ནི་ནོར་བརྐུས་པ་དེ་ཚོའི་ཡིན་ན་ཡང་རྐུན་མ་ལ་ཁག་བཙུགས་ཡ་ཡོག་མ་རེད། རྐུ་མ་དེ་ལ་མི་དེ་ལ་ཁག་བཙུགས་ཡ་ཡོད་མ་རེད་པོ་ད་རྐུ་མཁན་དེ་ལ་ཁག་བཙུགས་ཡ་ཡོད་མ་རེད་ནོར་རྐུ་ཡ་དེ་སོ་སོ་གི་རང་གཅེས་འཛིན་གི་ལས་ངན་བསགས་ནས་སྔ་མ་རང་གཅེས་འཛིན་བྱས་ནས་སོ་སོ་གི་མ་བྱིན་ལེན་ནས་དེ་གི་དེ་ནས་འབྲས་བུ་དེ་ལ་ད་ལྟ་སོ་སོ་ཅ་ལག་རྐུ་ལ་ཤོར་ཡ་དེ་ཆགས་པ་རེད་རེད་པོ་ད། རྐུན་མ་ལ་བདའ་ས་མེད་ཀྱི་རང་གི་ལས་ངན་དང་དེ་ཅི་ཤེས་གཅེས་འཛིན་ལ་བདའ་དགོས། དེའི་ཕྱིར་ན་ན་ཚ་དང་སྡུག་བསྔལ་རྐྱེན་ངན་སོགས་བྱུང་བ་ན་བྱང་ཆུབ་ཐོབ་པའི་གྲོགས་སུ་བསམ་དགོས་ཏེ། ད་ལྟ་སོ་སོ་བྱང་ཆུབ་ཐོབ་ཡག་གི་གྲོགས། སོ་སོ་བས་རྐུན་མ་ཤོར། ཇག་པས་སྡང་ནས་ན་ཚ་བྱུང། བཀྲ་མི་ཤིས་པ། གྲ་མི་འགྲིག་པ་ག་འདྲ་ཅིག་བྱུང་ནས་ད་དུང་ཡག་བ་འདྲ་བ་ཞིག་བསམ་བློ་བཏང་ནས་ད་དེའི་སྔོན་ནས་ཀྱི་བགད་ལས་ངན་པ་དེ་ཚོ་ཟད་ནི། སོ་སོ་བྱང་ཆུབ་ཐོབ་ཡག་གི་གྲོགས་འདྲ་བོ་ཞིག་རེད། བྱང་ཆུབ་ཐོབ་པའི་གྲོགས་སུ་བསམ་དགོས་ཏེ། ན་ཚ་སྡིག་སྒྲིབ་ཀྱི་ཕྱགས་ཤིང་ཡིན་ཞེས་པ་བཞིན་ན་ཚ་སོགས་ཅི་བྱུང་ཡང་སྔོན་གྱི་ལས་ངན་སྡིག་སྒྲིབ་ངན་སོང་མྱོང་ངེས་རྣམས་རྟེན་འདི་ལ་རྟེན་འདི་ལ་སྨིན་པས་གོ་ཆོད་སྙམ་དུ་ཡིད་བདེ་ལྷང་ལྷང་བ་བྱ་ཞིང། དེར་མ་ཟད་ངས་སྔོན་གཏོང་ལེན་བྱས་ཏེ། ད་ཁ་སང་སྔོན་མ་ནི་འདྲ་བར་ད་སོ་སོ་གཏོང་ལེན་ཉམས་ལེན་བྱེད་ཀྱི་ཡོད་རེད་པ་དང། ཨོ་དེ་བྱེད་སྐབས་ལ་འདི་ནས་གཏོང་ལེན་བྱས་པའི་སྐབས་ལ་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་རྒྱུ་དང་བཅས་པ་པའི་རང་ཚུར་ལེན་ཡག་གི་བསམ་བློ་བཏང། ཨོ་ད་འདི་ནས་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་སེམས་ཅན་ལ་ཕར་སྤྲད་པའི་མོས་པ་བྱེད་ཀྱི་ཡོད་རེད་ད་དེའི་གཏོང་ལེན་བྱ་ཡག་གི་འབྲས་བུ་དེ་སོ་སོ་ལ་བྱུང་བ་རེད་ད་བྱུང་ཡོང་དུས་མི་འདོད་པ་བྱེད་རྒྱུ་ཡོད་པ་དགའ་དགོས་རེད་ངེད་ཀྱི་གཏོང་ལེན་བྱས་པའི་ད་བྱེད་སྒོ་འདྲ་པོ་ཆོད་ནས་རེད་ད་ཨ་ནི་ནས་ན་ཚ་སླེབས་པ་དེ་ལ་དགའ་དགོས་ཀྱི་ཡོད་རེད། རེད་པ་ད། སེམས་ཅན་གྱི་སྡིག་སྡུག་བདག་ལ་བླངས་པ་ཡིན་པས་ད་དོན་གྲུབ་སོང་སྙམ་དུ་དགའ་བ་སྐྱེས་ནས། སླར་སྡུག་བསྔལ་གྱི་ལྷག་མ་རྣམས་ཀྱང་སྨིན་པར་སྨོན་ནས་སོ། ད་དུང་བི་ཀའི་སེམས་ཅན་ལ་བའི་སྡུག་བསྔལ་ལྷག་བསྡད་པ་དེ་དེ་ཚོའི་ང་ལ་ཚུར་སྨིན་རོགས་བྱེད་ན། སྨོན་ནས་སེམས་ཅན་རྣམས་ཀྱི་སྡུག་བསྔལ་མྱོང་འགྱུར་ཚང་མ་དེས་གོ་ཆོད་པར་བསྒོམ་ཞིང། ད་དུང་སེམས་ཅན་གྱི་སྡུག་བསྔལ་དངོས་སུ་ལེན་པའི་དུས་ད་རེས་བྱུང་བས་ད་ལེགས་པོ་བྱུང་སྙམ་དུ་གཏོང་ལེན་བྱས་ནས་བློས་བེད་སྤྱད་ཀྱིས་བཏང་ན། བློས་བེད་སྤྱད་བྱས་ནས་བཏང་ན། ན་ཚ་ཡང་བར་ཆད་དུ་མི་འགྱུར་བ། ད་སོ་སོ་ལ་བའི་ན་ཚ་ཛ་དྲག་པོ་ཅིག་བྱུང་ན་ཡང་ཆོས་སྒྲུབ་པའི་བར་ཆད་རེད་ཀྱི་མ་རེད་དེ་གི་ཆོས་སྒྲུབ་ཡག་གི་མཐུན་རྐྱེན་རེད་སོང་བ། འདི་ནི། བར་ཆད་དུ་མི་འགྱུར་བར་དགེ་སྦྱོར་སྤེལ་བྱེད་དུ་འགྲོ་བ་སྔར་ཀུན་སྤངས་གྲགས་ཆེན་པའི་སློབ་མ་མཛེ་ནད་བྱུང་བ་སྟེ། སྔ་མ་དཔེར་ན་བློ་སྦྱོང་དེ་མཛེ་ཆོས་སུ་གྲགས་པ།

མ་རེད། འདི་ནི། སྐྱེས་མོ་མཛེ་དྲངས་ནས། ནད་སངས་པའི་ལོ་རྒྱུས་ལྟར་ཡིན་ཟེར། གཞན་ཡང་རྐྱེན་ངན་དགེ་བའི་བསྐུལ་མ་ཡིན། ཞེས་པ་ལྟར་སྡུག་བསྔལ་མི་འདོད་ན་སྡིག་པ་སྤོངས་ཤིག་ཅེས་པའི་བརྡར་བསམ་ནས། ད་རྐྱེན་ངན་པ་ཅིག་སླེབས་སོང་ན་འོ་ད། སྡིག་པ་སྤོངས། དགེ་བ་བསྒྲུབ་ཟེར་ཡ་གི་ད། བརྡ་འདྲ་པོ་ཞིག་རེད་བསམ་དགོས་རེད། ཚོགས་གསོག་སྒྲིབ་སྦྱོང་ལ་འབད། ལམ་སང་བི་གི་ཚོགས་གསོག་ཡ་སྒྲིབ་པ་སྦྱོང་ཡ་ཆོས་བྱེད་ཡ་ལ་ད་དོ་འབད་བརྩོན་བྱས་ནས་རྐྱེན་ངན་པ་ག་ཚད་ཅིག་བྱུང་ན་དེ་ཚད་ཀྱི་དེ་ནི་ཆོས་དེ་འབད་བརྩོན་བྱེད་དགོས་རེད། རང་རེ་ལ་རྐྱེན་ངན་རྐྱེན་ངན་པ་མ་བྱུང་ན་སྣང་བ་སྐྱིད་ཐག་ཆོད་པས་ཆོས་མི་དྲན་ཟེར། རྐྱེན་ངན་མ་བྱུང་ནས་ན་ཚ་འདྲ་པོ་གང་མེད་ཟ་རྒྱུ་འཐུང་རྒྱུ་རེ་ཡག་ཐག་ཆོད་རེ་ཡོད་རེད་པ་ད། ཡོད་ན་དེ་ནི་སྣང་བ་སྐྱིད་ཐག་རེ་ཆོད། ཆོས་མ་དྲན་བྱས་དེ་ནི་ཕར་ཕྱིན་ཚུར་ཕྱིན་སྐད་ཆ་རེ་བཤད་དེ་ནི་རེད་པ་ད་འདུག་སེ་བྱས་ནས་དེ་ནི་དུས་ཚོད་དེ་འཕྲོ་བརླག་འགྲོ་གི་རེད་པ་ད། སྣང་བ་སྐྱིད་ཐག་རེ་ཆོད་ནས། ད་ཁ་ཉེས་གོད་ཁ་ན་ཚ་སོགས་བྱུང་ན་འབི་གས་ན་ཚ་འདྲ་པོ་ཅིག་བྱུང་ན། རྐྱེན་ངན་བྱུང་བ་ན་དེས་ཡིད་འབྱུང་བྱས་ནས། སྙོམ་ལས་རེད་པ་ད། ལས་བསླངས་ཏེ། དགེ་བར་འཇུག་པ་འོང།

སྡུག་བསྔལ་ཆོས་ཉིད་ཡོ་ལང་ཡིན། སྡུག་བསྔལ་ཟེར་ཡ་དེ། ཆོས་ཉིད་བི་གའི་གནས་ལུགས་ཀྱི། སྟོང་པ་ཉིད་ཀྱི་དེ་ནི་ཡིན། སྟོང་པ་ཉིད་ཀྱི་དེ་ནི་ཡོ་ལང། སྟོང་པ་ཉིད་ཡོད་པའི་རྟགས་འདྲ་ཞིག་རེད་པ་ད། ཆོས་ཐམས་ཅད་བི་གའི་གནས་ལུགས་བི་སྟོང་པ་ཉིད་ཡིན་པའི་རྟགས་འདྲ་པོ་ཅིག་གིས། སྡུག་བསྔལ་འདི་སླེབས་ཡོང་བ་རེད། སྡུག་བསྔལ་ཡོང་ཡ་དེ། སྡུག་བསྔལ་ཆོས་ཉིད་ཡོ་ལང་ཡིན་ཞེས་པ་ལྟར་རྒྱལ་འགོང་འདྲེ་གདོན་སོགས་ཀྱི་གནོད་པ་བྱུང་ན། ངས་སྔོན་ཆོས་མ་དྲན་པར་འཇིག་རྟེན་ལ་མགོ་འཁོར་ནས་ཡོད་པ་ལ་ད་འདིས་ཆོས་ལ་བསྐུལ་བ་བཀའ་དྲིན་ཆེ་སྙམ་དུ་སྒོམ། རང་གི་བློའི་འཁྱེར་སྟངས་ཤེས་ན། སྡུག་བསྔལ་གྱིས་ཀྱང་ཆོས་ཉིད་རྟོགས་པའི་རྐྱེན་ལྟ་བུ་བྱེད་པ་སྲིད། རང་གི་བློས་བི་གི་བསམ་བློ་བཏང་སྟངས་དེ་ཅིག་ཡག་པོ་ཤེས་ན། ཨ་ནི་སོ་སོ་ལ་སྡུག་བསྔལ་བྱུང་ཡོང་སྒང་ལ་ཆོས་ཉིད་རྟོགས་པའི་རྐྱེན་ལྟ་བུར་བྱ་ཡག་དེ་ཡོང་གི་རེད་ཟེར་ཆོས་ཉིད་གནས་ལུགས་རྟོགས་ཡག་གི་རྐྱེན་པ་རྟགས་ཅན་རེད་པ་ཡག་པོ་བྱས་སྡུག་བསྔལ་ཅིག་སླེབས་སོང་ན།

ན་ཚ་སོགས་རང་གཅེས་འཛིན་ལས་བྱུང་བའི་ནད་གདོན་རྣམས་རང་གི་དགྲ་བཏུལ་མ་ཐུབ་པའི་དགྲ་བོ་གཅེས་འཛིན་ཁོ་འདུལ་རོགས་བྱེད་མཁན་ཡིན་པས་དྲིན་ཆེ་སྙམ་པ་དགོས་པ་དེ་རེད། ན་ཚ་བྱུང་ན་རང་གི་སྙིང་གི་དཀྱིལ་ལ་ཡོད་པའི་དགྲ་གཅིག་ཡོད་རེད་པ་ད་རང་གཅེས་འཛིན་དེ་རྒྱུན་ནས་བཏུལ་ཐུབ་ཡོད་མ་རེད་པ་བ་དེ་འདུལ་རོགས་བྱེད་མཁན་སོ་སོ་གི་རོགས་པ་འདྲ་པོ་བྱས་ནས་ན་ཚ་དང་དེ་ཚོ་བསམ་བློ་བཏང་དགོས་རེད།

འཕྲང་དོག་ས་ལ་གཡང་ས་ཡོད་ས་ལ་འགྲོ་དུས་གང་ལགས་གཟབ་གཟབ་བྱས་འགྲོ་དགོས་རེད་པ་ད། བྱེད་པ་ལྟར་ན་ཚ་རྐྱེན་ངན་སོགས་བྱུང་སྐབས་ལྷག་པར་གཟབ་སྟེ་ཉམས་ལེན་མི་ཤོར་བར་གཏོང་ལེན་སོགས་ནན་ཏན་དུ་བྱེད་པ་གལ་ཆེ་གསུངས་སྤྱོད་འཇུག་ལས་གསུངས་པས། འདི་ནི་སྤྱོད་འཇུག་ལས་གསུངས་པས། གཞན་ཡང་སྡུག་བསྔལ། བསྒོམ་པ་ནི་ཉམས་ལེན་འགག་སྡོམ་ཤིན་ཏུ་ཆེ་སྟེ། སྡུག་བསྔལ་བསྒོམ་ཡག་དེ། ཉམས་ལེན་འགག་སྡོམ་ཤིན་ཏུ་ཆེ་སྟེ་སྡུག་བསྔལ་གྱི་ཉེས་དམིགས་སེམས་པའི་ཡོན་ཏན་ནི། རང་ཉིད་སྡུག་བསྔལ་གྱི་དབང་དུ་གྱུར་ཅིང་དེས་སྐྱོ་བས་ང་རྒྱལ་དང་རྒྱགས་པའི་དྲེགས་པ་སེལ་བར་བྱེད་པ་དང། གཞན་སྡུག་བསྔལ་གྱི་དབང་དུ་གྱུར་པ་མཐོང་ན་དེ་དང་བྲལ་ན་སྙམ་པའི་འཁོར་བ་པ་ལ་སྙིང་རྗེ་སྐྱེ་ལ། སྡུག་བསྔལ་དེ་མི་དགེ་བའི་འབྲས་བུར་མཐོང་ནས་སྡུག་བསྔལ་མི་འདོད་པས་སྡིག་པ་ལ་འཛེམ་ཞིང་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་པ་ལ་དེ་དགེ་བའི་འབྲས་བུར་མཐོང་ནས་དགེ་བ་ལ་དགའ་བ་འབྱུང་བས་སོ་ཞེས་སྡུག་བསྔལ་བྱུང་བ་ན་སྐྱོ་ནས་ང་རྒྱལ་སེལ་ཞིང་རང་སྡུག་བསྔལ་བ་རྒྱུ་མཚན་དུ་བྱས་ནས་གཞན་ལ་སྙིང་རྗེ་བ་དང། དེའི་རྒྱུ་ལ་སྤོང་འདོད་སོགས་འབྱུང། རང་རེ་སྡུག་བསྔལ་བྱུང་བ་ལས་བདེ་ཞིང་སྐྱིད་པ་བྱུང་ན་ལེགས་པར་འཛིན་ཀྱང་དེ་ལྟ་མ་ཡིན་ཏེ། སྐྱིད་ན་མི་དགའ་སྡུག་ན་དགའ། སྐྱིད་པོ་བྱུང་ན་དགའ་བོ་གལ་ཡོད་མ་རེད། སྡུག་ན་དགའ་གི་རེད་གསུངས་རེད། སྐྱིད་ན་མི་དགའ་སྡུག་ན་དགའ། སྐྱིད་ན་སྔོན་བསགས་བསོད་ནམས་ཟད། སོ་སོ་སྐྱིད་པོ་བྱུང་དཔེ་གི་ས་ཆུ་ཐོན་རྗེས་མཐུན་རྐྱེན་འཛོམས་པོ་རེད་ཞིབ་པོ་ཆགས་ན། ཁབ་སོད་དུ་མཐུན་རྐྱེན་འཛོམས་པོ་རེད་དེ། མཐུན་རྐྱེན་འཛོམས་པོ་མ་རེད་མཐུན་རྐྱེན་ཟད་པོ་རེད། རེད་པ་ད། མཐུན་རྐྱེན་ཟད་འགྲོ་གི་ཡོད་རེད་དེ་དུས། བསོད་ནམས་ཟད་འགྲོ་གི་རེད་མི། རེད་པ་ད། སྐྱིད་ན་སྔོན་བསགས་བསོད་ནམས་ཟད། སྡུག་ན་ལས་ངན་སྡིག་སྒྲིབ་བྱང། ད་སྡུག་ན་ལས་ངན་པའི་སྡིག་སྒྲིབ་དེ་བྱང་འགྲོ་ཞེས་གསུངས་པས་སོ། གོ་ས་ལྟ་བུ་མཐོ་ན་རང་གཅིག་པུ་བཟང་བཙོན་དུ་བཅུག་པ་དང་འདྲ་བར། གང་འདོད་སར་འགྲོ་ས་མེད་པ། བླ་ཆེན་དཔོན་ཆེན་ཚོ་ལྟ་བུ་སྟེ། གྲུབ་མཆོག་བློ་བཟང་རྣམ་རྒྱལ་གྱིས་ཀྱང་མཐོ་ན་བཟང་བཙོན་དུ་འགྱུར་བར་གསུངས་པ་དང། དམན་ས་རྒྱལ་བའི་གདན་ས་ཡིན་ཞེས་པ་ལྟར་སྔོན་གྱི་མཁས་གྲུབ་ཐམས་ཅད་དམན་ས་བཟུང་ནས། མཁས་གྲུབ་པའི་དམ་པའི་སྐྱེས་བུ་དམ་པ་ཚོ་གིས། དམན་ས་བཟུང་ནས་དེ་ནས་རྒྱལ་བའི་གོ་འཕང་དུ་གཤེགས་ཤིང་འབྲོམ་རིན་པོ་ཆེས་ཀྱང་ཞང་འཕྲང་ཁ་བེར་ཆུང་ལ་ཕྱག་འཚལ་བར་མཛད་པ་བཞིན་རང་རེའང་དམན་ས་བཟུང་ནས་འོག་ཏུ་འགྲོ་བ་ཆུ་ལས་མེད་པ་བྱས་ན་གྲོགས་དང་ཡང་མཐུན་པོ། གྲོགས་དང་ཡང་མཐུན་པར་འབྱུང་སྟེ། བསྟོད་ན་མི་དགའ་སྨད་ན་དགའ་སྨད་ན་རང་སྐྱོན་ཐེར་ལ་འབུད། ཅེས་པ་ལྟར་གཞན་གྱིས་བསྟོད་ར་བཏང་ན་ང་རྒྱལ་ཇེ་ཆེར་འགྱུར་ཞིང། དེས་འདི་ཕྱི་གཉིས་ཀར་ཕུང། རང་གི་སྐྱོན་མི་མཐོང་ལ་སྨད་ན་གནས་སྐབས་མི་སྙན་ཡང། ཕྱིས་ནས་རང་གི་ལས་དེ་ལ་བརྟགས་ནས་འདོར་ལེན་ཟབ་པར་བྱས་པའང་འདིས་འབྱུང་ལ། མི་ཁ་ལྷ་ཡི་ཕམ་ཕབ་ཡིན། ཞེས་ལྷ་ཡི་དངོས་གྲུབ་བཏབ་པ་ཡིན་པར་གསུངས་སམ་མི་ཁ་ཡོང་ན་ཡག་རེད་གསུངས་རེད་མི་ཁ་དང་མི་ཁ་སྟངས་གཉིས་ག་ཚད་མང་ན་ཡག་ཡོད་རེད། ལྷ་ཡི་དངོས་གྲུབ་བཏབ་པ་ཡིན་པར་གསུངས། དེས་ན་མི་ཁ་སྡང་བ་སོགས་རྐྱེན་ངན་རུ་འཛིན་པའི་སྐབས་འདིར་དེ་ལྟར་བསམས། རང་བདེ་ཞིང་སྐྱིད་པ་བྱུང་ན་དགེ་བའི་འབྲས་བུ་བྱུང་སྙམ་དུ་ལྷག་པར་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་སྤྲོ་ཤུགས་བསྐྱེད་པ་སོགས་བྱ་གསུངས། ད་སྙིམ་པ་ལྟ་བའི་འགྱུར་བ་སོ་ད་བཟླས་བྱ། ག་ས་དེ། ཀུ་བསང་བཟླས་བྱ་ན། ད་གསུམ་པ་སྤྱན་ལྔའི་ལམ་དུ་འགྱུར་བ་དེ་ལ། བསམ་པའི་འགྱུར་བ་དང། དེ་ནས་སྦྱོར་བས་བསྒྱུར་བ་བྱས་བསམ་པས་བསྒྱུར་བ་དེ་ལ་ནི་སྤྱོད་པས་བསྒྱུར་བ་དང་ལྟ་བས་བསྒྱུར་བ་ཟེར་ད་སྤྱོད་པས་བསྒྱུར་སྟངས་ནི་དྲིས་སོང་བ་ད་གཉིས་པ་ལྟ་བ་ཟབ་མོ་དང་ནི་ལྟ་བའི་སྒོ་ནས་དེ་ནས་རྐྱེན་ངན་བི་གའི་བྱང་ཆུབ་ལམ་ལ་བསྒྱུར་ཡ་དེ་རེད་གཉིས་པ་ལྟ་བས་བསྒྱུར་བ་ནི་ད་བི་གའི་བློ་སྦྱོང་གི་རྩ་ཚིག་ཁོ་རང་ནང་ལ་བྱས་ན་བི་གའི་འཁྲུལ་སྣང་སྐུ་བཞིར་ལྟ་བ་ཡིས་ཞེས་སོགས་ཀྱི་གཞུང་འདི་ཡིན་ཞིང། འདི་ནི་སྔ་རབས་པའི་ལུགས་ཡིན་པས། ད་འཁྲུལ་སྣང་ག་རེ་ཞིག་བྱུང་བ་ཡིན་ན་སྐུ་བཞི་རུ་བལྟ་ཡ་འདྲ་བོ་དང་རང་རེས་བརྟགས་ན་ཅུང་མི་བདེ་སྟེ། སྡུག་བསྔལ་གང་བྱུང་ཡང་དེ་ཡི་ངོ་བོ་ལ་བལྟས་ནས། སྡུག་བསྔལ་དེ་དང་པོ་གང་ནས་གང་ནས་མ་སྐྱེས་པ།

གནད་ཆེ་བ་ཙམ་མི་སྣང་བས་དེ་ཞེ་དྲག་གནད་ཆེན་པོ་མ་རེད། མདོར་ན་རང་ལ་བདེ་སྡུག་རྐྱེན་ངན་བཟང་ངན་ཅི་བྱུང་ཡང་རང་རང་གི་ངོ་བོ་ལ་དཔྱད་དེ། དེ་རྒྱུ་རྐྱེན་རྟེན་འབྲེལ་ཚོགས་ཙམ་ལས་བྱུང་བ་ཅིག་རེད་མ་གཏོགས་སྡུག་བསྔལ་འདྲ་བོ་བདེ་སྡུག་ག་འདྲ་ཅིག་བྱུང་བ་ཡིན་ན་རེད་པ་ད། དེ་བི་གའི་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ། རྒྱུ་རྐྱེན་རྟེན་འབྲེལ་ཚོགས་པ་ཙམ་ལ་བརྟེན་ནས་རེད་པ། ད་ལས་རྐྱེན་བཟང་ངན་དང་བདེ་སྡུག་ཅེས་ཐ་སྙད་ཙམ་མངོན་སུམ་བསྙོན་མེད་དུ་སྣང་བ་ལས་ཁོ་མིང་གི་བག་མིང་གི་ཐ་སྙད་ཅིག་མངོན་སུམ་བསྙོན་པ་མེད་པ་ཞིག་ཡོད་རེད་པ་ད་གཅིག་པོ་བདེ་བ་ཟེར་ཡ་རེད་པ་སྡུག་བསྔལ་ཟེར་ཡ་ཅིག་གོ་ཐ་སྙད་མིང་གིས་བཏགས་ཡ་དེ་ཡོད་རེད་ཐ་སྙད་ཙམ་མངོན་སུམ་བསྙོན་མེད་དུ་སྣང་བ་རེད་མ་གཏོགས་སྣང་བ་ལས་དོན་རང་ངོས་ནས། ངོ་བོས་མ་གྲུབ་པ། དོན་དུ་ངོ་བོས་མ་གྲུབ་པ་དང། སྡུག་བསྔལ་ཟེར་ཡ་དེ། བདེ་སྐྱིད་ཟེར་ཡ་སྡུག་བསྔལ་ཟེར་ཡ་དེ། ད་མིང་གིས་བཏགས་ཙམ། རྒྱུ་རྐྱེན་རྟེན་འབྲེལ་ཚོགས་པ་ལ་བརྟེན་ནས་བྱུང་བ་ཙམ་ཅིག་རེད་མ་གཏོགས་རང་གི་ངོས་ནས་གྲུབ་ཡོག་མ་རེད། ང་དང་གཞན་ཞེས་པ་བདེན་པར་མེད་ཚུལ་ལ་བརྟེན་ནས་ཡིད་མི་བདེ་བ་དང་ཆགས་པ་སོགས་དགག་པས་ཆོག། ད།

རྐྱེན་ངན་པ་དེ་བག་བཀག་ནས། ན་ཚ་ཡོང་ཡ་དེ། གི། རེད་པ་དང། ན་ཚ་མི་ཡོང་བར་བཀག་པ་མ་རེད་པ་དང་ན་ཚ་དེ་གི། ཨ་ནི། ཆོས། བར་ཆད་མི་ཡོང་བ། བར་ཆད་ཕྱིན་ན་རྐྱེན་ངན་པ་ཆགས་སོང་རེད་པ་དང། ཆོས་སྒྲུབ་པའི་བར་ཆད་བྱས་ནས། རེད་པ་དང་ཆོས་ཤོར་འགྲོ་ཡ་ཅིག་ཆགས་ན་ཨ་ནི་རྐྱེན་ངན་ཆགས་པ་ཡིན་དུས། ཆོས་ཤོར་མ་བཅུག་པ་བྱས་ན་ཚ་བྱུང་ན། ཆོས་ཀྱི་བི་གའི་བསམ་བློ་བཏང་ཡ་དེ་ཤུགས་ཆེ་རུ་འགྲོ་ཡ། འགྲོ་ད། དེ་གི་གནས་ལུགས་བསམ་བློ་བཏང་ན། ད། ཆོས་ཀྱི་གནས་ལུགས་བསམ་བློ་བཏང་བ་རེད་པ་ད། ཆོས་ཀྱི་གནས་ལུགས་བསམ་བློ་བཏང། དེ་བྱས། ཡིད་མི་བདེ་བ་དང་ཆགས་པ་སོགས་དགག་པས་ཆོག། ལྟ་བ་མ་ཤེས་ན། ད་གནས་ལུགས་བི་གའི་སྟོང་ཉིད་ཞེ་དྲག་ཧ་མ་གོ་མཁན་ཅིག་ཡིན་ན། ད་ལྟ་རང་ཉིད་ལ་སྐྱིད་སྡུག་ཅི་བྱུང་ཐམས་ཅད་རང་འཆི་བའི་སྐབས་རྨི་ལམ་རྨིས་པ་ལྟར་དྲན་པའི་ཡུལ་ཙམ་དུ་འགྱུར་བས། ད་ལྟ་ཚེ་ཐུང་ཡུད་ཙམ་འདིར་ཆགས་སྡང་བྱེད་དོན་མི་འདུག་སྙམ་པ་དགོས་གསུངས། སྟོང་ཉིད་ཞེ་དྲག་ཤེས་ཀྱི་མེད་མཁན་ཅིག་ཡིན་ན་སྟོང་ཉིད་ལ་གོ་བ་མ་ཕྱེད་པ་ཅིག་ཡིན་ན། ད་བི་གའི། ཚེ་འདི་གི་ཅིག་བདེ་སྡུག་འདྲ་པོ་ཟེར་ཡ་དེ་ཚོ་གང་ག་ལོགས། སོ་སོ་ཤི་བའི་སྐབས་ལ་རྨི་ལམ་རྨིས་པ་ནང་ལྟར་གྱི་ཀ་ནས་འགྲོ་རྒྱུ་རེད་བསམ་བློ་བཏང་ནས་གངས་ཅན་བི་གའི། འདི་རེད་ད་རེད་པ་ད། ལས་ནས་ཆགས་སྡང་བྱེད་དོན་མི་འདུག་སྙམ་པ་དགོས་གསུངས་ཨོ་དེ་རེད། ད་ཉིན་བཅུ་དགུ་པར་བྱམས་པའི་སྨོན་ལམ་ལས། ངན་འགྲོའི་ལམ་ནས་བཟློག་བྱེད་ཅིང་མཐོ་རིས་ལམ་ནི་རབ་སྟོན་ལ་རྒ་ཤི་མེད་པར་འདྲེན་བྱེད་པའི་བྱང་ཆུབ་སེམས་ལ་ཕྱག་འཚལ་ལོ་ད་གིན་སྔོན་འགྲོ་ཆོས་བཤད་སྒང་ལ་དེ་ལུང་དྲངས་ཡ་དེ་རེད་ཞེས་སོགས་ལས་བརྩམས་པའི་སྔོན་འགྲོ་ཀུན་སློང་བཅོས་པ་མདོར་བསྡུས་ཤིག་མཛད་ནས། སྔོན་དུ་ཇི་ལྟར་སོང་བའི་ས་བཅད་རྣམས་གསུངས་རྗེས་བདག་གཞན་བརྗེ་བའི་ཚུལ་དང། དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་གཉིས་ལ་བསྐྱར་བཤད་དང། དོན་ཚན་བདུན་ལས། དང་པོ་གཉིས་ལའང་བསྐྱར་བཤད་དང་འབྲེལ། དེ་ལྟར་གཅེས་པར་འཛིན་པའི་བློ་དང་ཡལ་བར་འདོར་བའི་བློ་གཉིས་པོ་དེ་གང་ལ་གཅེས་པའི་གཞི། རང་དང་གཞན་གོ་ས་བརྗེ་བའམ། སྤོས་ནས། དེའི་རྗེས་སུ་གོང་འཕེལ་དུ་བྱ་བའི་ཕྱིར་སྔར་ཞུས་པ་ལྟར་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་སྡུག་བསྔལ་ལེན་པ་དང། བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་བཏང་ཞིང། དེ་འབྱོངས་པ་ན་ཨ་ནི་དབུགས་འགྲོ་འོང་ལ་གཏོང་ལེན་སྦྱང། སྦྱང། དེ་མི་བརྗེད་པའི་ཆེད་དུ་སྤྱོད་ལམ་ཀུན་ཏུ་དེ་ནི་ཚིག་གིས་དྲན་པ་གསོ། དེས་ན་བྱང་ཆུབ་སེམས་སྦྱོང་གི་མན་ངག་གཉིས་པོ་གཅིག་ཏུ་སྦྲེལ་ནས་སྦྱོང་ཚུལ་གྱི་གོ་རིམ། ད། རྒྱུ་འབྲས་མན་ངག་བདུན་གཅིག་ཡོད་རེད་ད་དང་བདག་གཞན་མཉམ་བརྗེའི་སྒོ་ནས་དེ་ནི་བྱང་ཆུབ་ཀྱི་སེམས་སྦྱང་སྟངས་གཉིས་ཀ་གཅིག་ཏུ་སྦྲེལ་ནས་སྦྱོང་ཚུལ་གྱི་གོ་རིམ་ས་བཅད། དབྱེ་བསྡུའི་ཁྱད་པར་གྱིས་གྲངས་མང་ཉུང་བྱེད་ཚུལ་འགའ་རེ་ཡོད་ཀྱང་མདོར་བསྡུས་ན། ད་འདི་བྱེད་རྒྱུ་རེད། བྱང་ཆུབ་ཀྱི་སེམས་དངོས་གནས་སྦྱངས་པའི་ཁ་ཐོག་ལ། དམིགས་སྐོར་བཅུ་གཅིག་འདི་བྱེད་ཚུལ་ནི། དམིགས་སྐོར་བཅུ་གཅིག། དང་པོ་དེ་ནི་བཏང་སྙོམས་བསྒོམ་དགོས་རེད་ཚད་མེད་བཏང་སྙོམས་ཡིན་པ། དགྲ་གཉེན་བར་གསུམ་ལ་བེ་ཀའི་བློ་ཆགས་སྡང་ཉེ་རིང་བཀག་པའི་བཏང་སྙོམས་དེ་བསྒོམ། དེ་ནས་མར་ཤེས་དེ་བསྒོམ། དེ་ནས་དྲིན་དྲན་གསུམ་པ་དྲིན་དྲན། བཞི་པ་དྲིན་དྲན་ཁྱད་པར་བ། དེ་ནས་ལྔ་པ་དྲན་གསོ། རེ་བ་དང་དྲན་གསོ་བཞི་བསམ་གྱིས། ད་དེ་ནས་དྲུག་པ་བདག་གཞན་མཉམ་པ་དེ་ད། རྒྱུ་མཚན་མང་པོ་གཅིག་བསམ་བློ་བཏང་ནས་བདག་གཞན་མཉམ། དེ་ནས་བདག་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ། དེ་ནས་གཞན་གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་བསམ། ད་དེ་ནས་དགུ་པ་དེ། བདག་གཞན་བརྗེ་བའི་ད།

དམིགས་རྣམ་བེ་ཀའི་རྩལ་དུ་བཏོན་ནས། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་དེ་དང་འབྲེལ་ནས་ཨ་ནི། བེ་ཀའི། སྡུག་བསྔལ། རྒྱུ་ལས་ཉོན་དང་བཅས་པ་ཚུར་བླངས། སྒྲིབ་པ་དང་བཅས་པ། བྱམས་པ་ལ་གཉིས་ཡོད་པས་བདེ་བ་དང་ལྡན་འདོད་ཀྱི་བྱམས་པའི་དམིགས་པ་རྩལ་དུ་བཏོན་ཏེ་དེ་དང་འབྲེལ་ནས་ཨ་ནི། ལུས་ལོངས་སྤྱོད་དགེ་རྩར་བཅས་པ་ཕར་བཏང་སེམས་ཅན་ལ། དེའི་མཇུག་དེ་ལ། ཨ་ནི་དེ་ལྟར་བདག་གིས་གཏོང་ལེན་བྱས་པ་བཞིན་དེ་ལྟར་གྱུར་འདུག་གམ་མི་འདུག་བརྟག་པའི་ཚེ། རང་གི་མོས་པ་ཙམ་ལས། ད་ལྟ་དངོས་གནས་ཕར་ཕན་བདེ་དངོས་གྲུབ་ཕན་བདེ་དངོས་སུ་གྲུབ་པ་དེ་ལྟར་གྱུར་མི་འདུག་པར་མཐོང་ནས། ད་ནི་དེ་ལྟར་དངོས་སུ་འོང་བ་ཞིག་དེ་ནི་བྱེད་སྙམ་དུ་རང་གི་ངོས་ནས་ཁུར་དུ་ཁྱེར་བའི་དེ་ནི་ལྷག་བསམ་བསྐྱེད། ད་དོན་དག་འདི་སེམས་ཅན་གྱི་བི་གའི་སེམས་ཅན་བེ་བདེ་བ་ཐམས་ཅད་དང་ལྡན་པ། ཕར་རེད་པ་ད། ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ཕར་བཏང་ནས་སེམས་ཅན་ཐམས་ཅད་བེ་ཀའི་བདེ་བ་ཐམས་ཅད་དང་ལྡན་པ་གཅིག་དང། སྡུག་བསྔལ་རྒྱུ་དང་བཅས་པ་ཚུར་བླངས་ནས་སྡུག་བསྔལ་བེ་མཐའ་དག་བེ་མེད་པ་གཅིག། ད་ངས་གི་བྱེད་ཀྱི་ཡིན། རང་ང་རང་གི་བེ་ཁུར་འདྲ་པོ་བྱེད་ཀྱི་ཡིན། དེ་སྔ་གཏོང་ལེན་བྱས་ཡས་དེ་ད་མོས་པ་ཙམ་རེད་མ་གཏོགས་དངོས་གནས་ཀྱི་བེ་ཀའི་སེམས་ཅན་ལ་བེ་ཀའི་བདེ་སྐྱིད་ཡོང་ཡ་དང་སྡུག་བསྔལ་མཐའ་དག་སེལ་བ་གཅིག་ད་ངས་བྱེད་ཀྱི་ཡིན་བསམ་ནས་དེ་ནས་ལྷག་བསམ་བསྐྱེད་དགོས་རེད། ཁུར་དུ་ཁྱེར་བའི་ལྷག་བསམ་བསྐྱེད། དེ་ནས་དེ་ཡི་ཕྱིར་དུ་ད། ཁུར་དེ་བླངས་ཚར་ཡིན་དུས། ཁུར་དེ་སྒྲུབ་ཡག་གི་ཆེད་དུ། དེ་ནས་དེ་ཡི་ཕྱིར་རྫོགས་བྱང་ཐོབ་འདོད་ཀྱི་སེམས་དངོས་བསྐྱེད། རྫོགས་པའི་བྱང་ཆུབ་ཐོབ་ཡག། དེ་ལྟར་ན་དམིགས་སྐོར་བཅུ་གཅིག་པོ་འདི་རྒྱུ་འབྲས་བདུན་དང། དེ་ནས་མཉམ་བརྗེའི་མན་ངག་གཉིས་ཀ་སྦྲེལ་ནས་ཉམས་སུ་ལེན་ཚུལ་ཡིན། ད་དུས་རྒྱུན་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་པའི་སྐབས་ལ་ད་འདི་ག་རང་བྱས་ནས། ཟབ་ཁྱད་འབུལ་སྐད་ཅིག་བགྱིས།

དྲུག་པ་ལྷག་བསམ་བཅས་ཨ་ནི་བདུན་པ་བྱང་ཆུབ་ཀྱི་སེམས་ཅན་ཐམས་ཅད་དོན། སྒོ་བ་ཐོ། གུ་གུ་དུ་སུ་བསམ་བློ་བཏང་ནས་དེ་བསྒོམ་བསྒོམ་བསྒོམ་ནས་གང་ཙམ་གཅིག་ལ། ད་དེའི་འབྲས་བུ་འདྲ་པོ་གཅིག་གྲུབ་སོ་བསམ་ནས། རེད་པ་ད། སོ་སོ་ཕ་གི་ཐུབ་པའི་དབང་པོའི་སྐུ་རུ་གྱུར་སངས་རྒྱས་ཀྱི་སྐུ་རུ་གྱུར། དེ་ལས་དེ་ནས་འོད་ཟེར་འཕྲོས་པས། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སྦྱངས། སེམས་ཅན་ཐམས་ཅད་ཀྱང་སྟོན་པ་ཐུབ་པའི་དབང་པོའི་སྐུ་རུ་གྱུར་པར་མོས་ལ་དགའ་སྤྲོ་བསྒོམས་སོ། དེ་འདྲའི་ཅིག་བསྒོམས་ན། སྔགས་ཀྱི་ཕ་གི་དཀྱིལ་འཁོར་རྒྱལ་མཆོག་དང་ཆོས་མཐུན་པས། ཨ་ནི། ཕ་གི་བྱེ་བྲག་གི་ཚོགས་རྫོགས་ཚབས་ཆེན་པོ་ཡོང་གི་རེད་ཟེར་དེ་འདྲ་བསམ་ན་སེམས་བསྐྱེད་འབྲས་བུ་ལམ་བྱེད་ཟེར་དེ་རེད། སྤྲོ་སྒོམ་ཟེར་བ་དེ་རེད། ད་དེ་ནི། བློ་སྦྱོང་གི་རྩ་བའི་ནང་ལོགས་ལ་ཡུལ་གསུམ་དུག་གསུམ་དགེ་རྩ་གསུམ་ཟེར་གྱི་རེད་དེ་ཞེས་པ་ནི་ཡུལ། ཡིད་དུ་འོང་མི་འོང་བར་མ་གསུམ་རེད་ཡུལ་གསུམ་ཟེར་དེ། གསུམ་ལ་དམིགས་ནས། ཨཱ་ནི་ཡུལ་ཡིད་དུ་འོང་བ་ལ་དམིགས་ནས་ཆགས་པ། ཡིད་དུ་མི་འོང་ལ་དམིགས་ནས་སྡང་བ། ཨཱ་ནི། བཏང། བར་མ་ལ་དམིགས་ནས་དེ་ནི་བཏང་སྙོམས་སྐྱེ། གཏི་མུག་སྐྱེ་ཡག་ཅིག་རེད་པ་ད། འོང་སྟེ། དེ་ནས་ཆགས་སྡང་སོགས་སྐྱེ་བ་ན་ཡུལ་གསུམ་པོ་གང་རུང་དེ་དང་དེ་ལ་དམིགས་ནས་སེམས་ཅན་གཞན་རྒྱུད་ལ་ཆགས་སྡང་སོགས་ཀྱི་ཉོན་མོངས་གང་སྐྱེས་པ་དེ་ཐམས་ཅད་དང། དེ་གསུམ་ལ་བརྟེན་པའི་ངན་འགྲོ་འཁོར་བའི་སྡུག་བསྔལ་རྒྱུ་དང་བཅས་པ་ཐམས་ཅད་རང་སྟེང་དུ་བླངས་ནས། ད་དེ་རེད། གང་ཇི་དུག་གསུམ་གྱི། སེམས་ཅན་ཚོ། དུག་གསུམ་གྱི་ཀུན་ནས་བསླང་སྟེ་ལས་བསགས་ནས་ངན་སོང་དུ་སྐྱེ་བཞག་ཅིག་རེད་པ་ད་འོ་དེ་ཚོ་ཚང་མ་ལོ། སོ་སོར་ཚུར་བླངས་ནས། སེམས་ཅན་ཐམས་ཅད་ཆགས་སྡང་གཏི་མུག་མེད་པའི་དགེ་རྩ་དང་ལྡན་པར་བྱས་སོ་སྙམ་པའང་རེ་རེ་བཞིན་དུ་བྱས། དཔེར་ན་སོ་སོའི་ཡུལ་ཡིད་དུ་འོང་བ་ཅིག་ལ་དམིགས་ནས་ཆགས་སོང་ན།

པོ་དང། དེ་ནས་འདི་རེ་རང་སྟེང་དུ་སེམས་ཅན་ཐམས་ཅད་དེ་ནས་ཆགས་སྡང་གཏི་མུག་མེད་པའི་དགེ་རྩ་དང་ལྡན་པར་བྱས་སོ་སྙམ་པའང་རེ་རེ་བཞིན་དུ་བྱས། རྐྱེན་ངན་པ་འཐབ་རྩོད་དང་ན་ཚ་སོགས་ཐམས་ཅད་ཀྱི་ལན་ཆགས་ཀྱི་རིན་དུ་མཐོང་ནས། རང་གི་ལས་ངན་པའི་འབྲས་བུ་ཟད་པའི་རྒྱུ་དང། གཞན་གྱི་སྡུག་བསྔལ་བླངས་པ་རྣམས་སྨིན་པར་ཤེས་ནས་ཡིད་བདེ་བ་འབའ་ཞིག་བྱེད་པ་དེའི་ཕྱིར་བློ་སྦྱོང་བསྒོམ་པ་དེ་ལ་རྐྱེན་ངན་གྲོགས་སུ་ཤར་ནས་ཡིད་མི་བདེ་བ་མི་འབྱུང་བས་ད་བློ་སྦྱོང་ཡག་པོ་བསྒོམ་མཁན་ཡིན་ན་རྐྱེན་ངན་ག་རེ་ཡིན་ནའི་གྲོགས་སུ་འཇུག་གི་ཡོད་དུས་ཡིད་མི་བདེ་བ་ཡོང་གི་མ་རེད་ག་དུས་ཡིན་ན་ཅིག་ཡིད་པེ་གི་བདེ་པོ་འདྲ་པོ་ཅིག་ལྷོད་ཤིག་ཤིག་འདྲ་པོ་ཅིག་བློ་སྦྱོང་བསྒོམ་མཁན་དེ་ཅིག་ཨ་ཕྱི་འོད་ལ་ཐུག་བསྡད་པ་འདྲ་པོ་མེད་མཁན་ཅིག་རེད་བ་ག་དུས་ཡིན་ནའི་འོ་དེ་རེད། དེ་ནས་བློ་སྦྱོང་བསྒོམ་པ་དེར་རྐྱེན་ངན་གྲོགས་སུ་ཤར་ནས་ཡིད་མི་བདེ་བ་མི་འབྱུང་བས་བློ་སྦྱོང་ལ་དེ་ནས་གྲོང་ཁྱེར་སྐྱིད་པའི་འབྱུང་གནས་ཞེས་པའི་ཐ་སྙད་མཛད། རྐྱེན་ངན་ཅུང་ཟད་ཙམ་ཡང་མི་ཐེག་པ་མི་བྱེད་པར་དཔེར་ན་ཚོང་པ་ལམ་དུ་འགྲོ་བའི་ཚེ་ཆར་བབས་པ་རྐུན་མ་མི་འབྱུང་བ། དཔེ་བཞག་རེད་དཔེར་ན་ཚོང་པ་པེ་གི་རེད་བ་དང་རྟ་དྲེལ་འདྲ་བོ་ཅིག་གིས་ཅ་ལག་འདྲ་བོ་བྱས་ནས་མང་པོ་བྱས་ནས་པེ་གི་འགྲོ་བའི་སྒང་ན།

འོ་ནི་བྱས་ན་ལམ་ཁ་འདམ་པ་འདྲ་པོ་བྱས་པེ་གི་འགྲོ་ཁག་པོ་རེད་ཆག། ཅ་ལག་དེ་ཚོ་བངས་འགྲོ་གི་ཡོད་རེད་རྐྱེན་ངན་པ་ཅིག་དེ་ཆགས་རེད་བ་ཆར་པ་བབས་སོང་ན། ཡིན་ནས་བསམ་མནོ་དེ་ལ་ཨོ་ད། ཡག་པོ་རེད་རྐྱེན་ངན་གྲོགས་བྱེད་འདྲ་བོ་རེད། ལམ་ཁ་ལ་ད་ཆར་པ་བབས་པ་ཡིན་ཙང་རྐུ་མ་ཡོང་གི་མ་རེད། རྐུ་མ་དེ་ཆར་པ་ལ་ཞེད་ཀྱི་ཡོད་པ་ཡིན་ན་ཨོ་ཙེ་མོ་ཙེ་ཨས། གང་ཅི་དེ་འདྲས་ཀྱི་གྲོགས་འདྲ་བོ་བྱེད། འདི་ནས། ཁ་བ་བབས་པ། རྒས་ཁལ་རྨིག་པ་མི་འཐེང་བས། ཁ་བ་བབས་སོང་ན།

ན་ཁ་ཤས་རྨིག་པ་ཁྲག་དོན་རུ་བ་དང་ཁལ་མ་དེ་ཚོ་ཨ་ནི་བྱས་ད་བྱས་ཟེར་འགྲོ་བདེ་ཁག་ཡོང་གི་ཡོད་རེད་ཨ་ནི་ཁ་བ་བབས་ན་དེ་འདྲས་ཡོང་གི་ཡོད་མ་རེད་ཁ་བ་སོབ་སོབ་བབས་ཡིན་ན་དེ་གིས་གྲོགས་འདྲ་པོ་བསམ་བློ་བཏང་ཡ་ཡོད་རེད་ཁ་བ་བབས་པ་རྒས་ཁལ་མི་འཐེང་བའི་གྲོགས་སུ་ཆེ་བ་བཞིན་ནོ་དེ་ནི་དཔེ་རེད་བ་དེ་དེ་ན་ད་པེ་གི་ཆོས་བྱས་པའི་སྒང་ལ་ནས་ན་ཚ་ཡོང་བ་འདྲ་པོ་དང་ཁ་ཆག་ན་རེ་ད་ཅིག་མི་ཁ་འདྲ་པོ་བཀྲ་མི་ཤིས་པ་ལས་ཡོང་དུས་ལམ་སེང་པེ་གི་དེ། ཆོས་བྱེད་ཡ་འགྲུབ་པའི་གྲོགས་སུ་ཕར་བྱས་ནས། དགའ་བོ་འདྲ་བ་བསྒོམས་ནས་ཡིད་མི་བདེ་བ་མ་བྱས་པ་བྱས། བུ་དང་དེ་ལ་བར་བརྒྱུད་ན། དེ་རེ་དེ་ནི། སྤྱོད་འཇུག་ལས་གང་ལ་ཡིད་མི་བདེ་བའི་དེ་ནི་སྐྱེ་བའི་ཡུལ་དེ་ལ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ།

སྡུག་བསྔལ་དེ་སེལ་འགྲོ་གི་ཡོད་ན་ད་ངུས་བཞག་ན་འགྲིག་གི་རེད་པ་ཉི་མ་ཉིན་གང་ངུས་བསྡད་ནས་ད་ང་མགོ་ན་གི་འདུག་གསུངས་ངུས་བསྡད་ན་རེད་པ་ད་སྡུག་བསྔལ་དྲག་གི་ཡོད་ན་ཨ་ནི་ག་ཚད་ངུས་ནས་རེད་དེ་དེ་གི་ཕན་ཡ་གས་ཡོད་མ་རེད་པ་ངུས་བསྡད་པས་མགོ་ན་གི་འདུག་གསུངས་ངུས་བསྡད་པས་ཕན་ཡ་ཡོད་མ་རེད་པ་དེ་ལས་མ་ངུས་པ་བྱས་མགོ་སྨན་རེ་ཟ་ཐབས་ཤེས་རེ་བྱེད་གི་ཡིན་ན་དྲག་འགྲོ་གི་རེད་པ། ཨོ་དེ་འདྲའི། ཨོ་དེ་འདྲའི་འདྲ་བ་གསུམ་པོ་ལ་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ། བྱས་ཅི་ཕན་རེད་ད། མི་དགའ་བྱས་པ་ཅི་ཕན་ཏེ། ནམ་མཁའ་ཐོགས་བྱེད་ཀྱིས་སྟོང་པ་ལ་མི་དགའ་བ་བྱས་ཀྱང་མི་ཕན་པ་བཞིན་ནོ། ནམ་མཁའ། ཐོགས་རེག་བཀག་ཙམ་གྱི་མེད་དགག་རེད། ཐོགས་བཅས་ཀྱིས་བས་སྟོང་སྟེ་སྟོང་པ་སྟོང་རྐྱང་རེད། ནམ་མཁའ་ལ་མི་དགའ་བ་བྱས་ན་ཅག་ཕན་ཐོགས་བྱས་ནམ་མཁའ་ལ་ཁྲོས་ནས་བྱས་བྱས་ཡོད་མ་རེད། ནམ་མཁའ་ལ་མུར་མཛོག་གཞུས་ན་ཅག་མུར་མཛོག་འགྲོ་ཡ་བྱས་ཡོད་མ་རེད་ག་སེ་ཆོམ་ནི་ཅིག་ཞུས་བྱ་ན་ག་སྐལ་ཡོང་ཡ་ཡོད་མ་རེད་ཕན་ཐོགས་སྐལ་ཡོད་མ་རེད་ཕན་གནོད་འདྲ་བོ། ཞེས་པ་ལྟར་སྡུག་བསྔལ་བྱུང་བ་ན་ཡིད་མི། སྡུག་བསྔལ་བྱུང་བ་ན་འདི་ནི། སྡུག་བསྔལ་བྱུང་བ་ན་ཡིད་མི་བདེ་བར་བྱས་ཀྱང་དེས་ཅི་ཡང་མི་ཕན་པས་གྲོགས་སུ་ཁྱེར་དགོས། སྡུག་བསྔལ་བྱུང་ན་ཆོས་སྒྲུབ་ཡག་པས་གྲོགས་སུ་ཁྱེར་ཐུབ་ན་ད་རྐྱེན་ངན་གྲོགས་སུ་ཁྱེར་ཟེར་ད་དགོས་ཡ་དེ་རེད། ཁྱེར་དགོས། དེ་ཡང་འགའ་ཞིག་ལ་ན་ཚ་སོགས་ཀྱིས་མནར་ཏེ་མ་ཤི་ཙམ་བྱུང་བ་ན། ལམ་རིམ་སོགས་ལ་རྟོགས་པ་སྐྱེས་པ་ལྟ་བུ་མིན་ཀྱང།

ང་རང་ཅི་བྱུང་ཡང་རུང་སེམས་ཅན་ཐམས་ཅད་ཀྱི་ཆག་ཆེ་ཉམ་ང་བདག་གི་སྟེང་དུ་འབབ་པར་ཤོག་འོ་སྙམ་དུ་བསམ་ན་ཕན་ཡོན་དེ་ལས་ཆེ་བ་མེད་ཟེར། སོ་སོ་ལ་ནད་ན་ཚ་དེ་ཁ་ཆེ་བོ་ན་རེ་འདྲ་བོ་རེ་བོ་དང་ག་རེ་ཡིན་ཅིག་བྱུང་བའི་སྒང་ལ་འོ་ད་ང་ལ་ག་རེ་བྱུང་ན་བྱུང། སེམས་ཅན་ཐམས་ཅད་ཀྱི་བདག་གི་ཆག་ཆེ་ཉམ་ང། ཆག་སྒོ་ཉམ་ང་འདྲ་པོ་ག་རེ་ཡོད་པ་དེ་ད་འདིས་གོ་ཆོད་པ་ཤོག་བསམ་ནས་བསམ་བློ་བཏང་ན། ད་དེ་ཕན་ཡོན་དཔེ་གལ་ཆེན་པོ་ཞེ་པོ་གཅིག་རེད་ཕན་ཡོན་དེ་ལས་ཆེ་བ་མེད་གསུངས་པ་རེད། ཕན་ཡོན་ཆེན་པོ།

དེ་ནས་སྦྱོར་བས་སྒྱུར་བ་ལ། ད་རྐྱེན་ངན་པའི་སྦྱོར་བ། ད་བྱང་ཆུབ་ལམ་དུ་སྒྱུར་བའི་སྦྱོར་བ། སྦྱོར་བ་ག་རེ་ཟེར་ན་སྦྱོར་བ་བཞི། ཚོགས་གསོག་པ། སྒྲིབ་པ་སྦྱོང་བ། དེ་ནས་འབྱུང་པོ་ལ་བི་ཀའི་གཏོར་མ་བཏང་བ། འབྱུང་པོ་མི་མ་ཡིན་འོ་ད་དེ་ཚོ་ལ་བི་ཀའི་གཏོར་མ། ད་ལན་ཆགས་གཏོར་མ་བཏང་ཡ་དེ་ཚོ་རེད། དེ་ནས་ཆོས་སྐྱོང་སྲུང་མ་ལ་བི་ཀའི་ཕྲིན་ལས་བཅོལ་ནས། རྐྱེན་ངན་བྱང་ཆུབ་ལམ་དུ་སྒྱུར་ཐུབ་ཡ་རོགས་པ་ད། ཕྲིན་ལས་བཅོལ་བ་སྟེ། དེ་ནས་བློ་སྦྱོང་ལ་ལེགས་པར་གོམས་པ་དེས། ཆོས་སྲུང་སོགས་ལའང་ན་ཚ་སོགས་བྱུང་བའི་ཚེ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་བདག་ལ་སྨིན་པ་འདི་ངས་གཏོང་ལེན་བྱས་པའི་དགོས་པ་གྲུབ་པ་ཡིན་པས་སླར་ཡང་ད་ལྟའི་ནད་འདི་ལས་ད་དུང་ཇེ་ཐུར་ཐོང་ཞིག་ཅེས་ཕྲིན་ལས་བཅོལ་དགོས་རེད། དངོས་གནས་ཕྲིན་ལས་བཅོལ་ཐུབ་མཁན་ཅིག་ཡིན་ན། སོ་སོ་ལ་ན་ཚ་བྱུང་ན་བས་ད་བས་སེམས་ཅན་གྱི་རྒྱུད་ཀྱི་བས་སྡུག་བསྔལ་འདི་ང་ལ་བས་སྨིན་ནས་བྱུང་སོང་ཡག་པོ་བྱུང་སོང་གཏོང་ལེན་བྱས་པས་འབྲས་བུ་གྲུབ་པ་རེད་ད་དུང་བས་སྡུག་བསྔལ་དང་ན་ཚ་དེ་ཚོ་ད་ང་ལ་ཡོང་བཅུག་རོགས་བྱས་ཟེར་དེ་ནས་སྲུང་མ་ཚོ་ལ་བསྐང་གསོ་བཏང་ནས་ཨོ་ད་ཕྲིན་ལས་བཅོལ་བ་ཨོ་རེད་བ་དེ་ཕྲིན་ལས་བཅོལ་བ་ད་ན་ཚ་བྱུང་ན་ཚོགས་བསགས་ཀྱི་འདུག་བ་དང་ཚོགས་རྫོགས་ཀྱི་འདུག་བ་ཆོས་ཡོང་གི་འདུག་བ། ཨོ་དེ་རེད། ཇེ་ཐུར་ཐོང་ཞིག་ན་ཚ་དེ་བས་ད་དུང་སྡུག་རུ་བཏང་རོགས་གྱིས། སྲུང་མ་ལ་ཕྲིན་བཅོལ་བཏང་དགོས་རེད། སྤྱིར་བཏང་ཡིན་ན་བི་གས་ན་ཚ་མི་ཡོང་བ་བྱེད་རོགས་ན་ཚ་དྲག་བ་བྱེད་རོགས་མང་ཆེ་བ་དེ་རེད་བ་ད་ལས་ཀ་ལམ་འགྲོ་ཡོང་བ་བྱེད་རོགས་ཨ་ནི་བདེ་པོ་སྐྱིད་པོ་ཡོང་བ་བི་གས་སྲུང་མ་ཚོ་ལ་ཕྲིན་ལས་བསྐུར་ནས་ཨོ་ད།

ད་འབྱུང་པོ་ཚོ་མི་མ་ཡིན་ཚོ་གས་ཁྱེད་རང་ང་ལ་གནོད་པ་བྱེད་ཡ་དེ་ལ་ད་ཐུགས་རྗེ་ཆེ་ཞུ་དགོས་རེད་ཚོ་བདག་ཉམས་ལེན་ལ་བོགས་འདོན་སྟོན་པའི་བཀའ་དྲིན་ཆེ་དྲིན་ཆེ། ད་དུང་ཡང་གནོད་པ་སྔར་ལས་ཀྱང་ཆེ་བ་དང་མང་བ་ཐོངས་ཤིག་ཟེར་འབྱུང་པོ་ཚོ་ལ་བའི་གནོད་པ་ད་དུང་དེ་ལས་མང་བ་གཏང་རོགས་བྱེད་ཟེར་གཉིད་ལམ་ཡིན་ན་བའི་གཉིད་ལམ་འཁྲུགས་པ་བྱེད་རོགས་བྱེད་ཟེར་བའི་ད་དུང་འོ་ཞེས་བསམས་བློ་ཆེར་མ་འབྱོངས་པ་དག་གིས་ད་བློ་སྦྱོང་ལ་ཞེ་དྲག་གོམས་པ་མེད་མཁན། གསར་པ་འདྲ་པོ་དེ་འདྲ་ཡིན་ན་ཡང་འདི་སྟེ། ལམ་སང་དེ་ཡོང་གི་མ་རེད་བ། བདག་གིས་དེ་ལྟར་མི་ནུས་ཤིང་ཨ་ནི་འཇིགས་ན། ན་ཚ་སོགས་མི་འབྱུང་བའི་གྲོགས་བཅོལ་བ་སོགས་སྤྱི་ལྟར་བྱས། ད་སྤྱིར་བཏང་ང་ཚོ་བྱེད་སྟངས་གཅིག་ཡོད་རེད་བ་ད། འོ་དེ་བྱས་ཤག་ན་ཨ་ལེ་སྐབས་སུ་དེ་སྤྱི་ལྟར་བྱས། ད་བློ་དེ་ཡག་པོ་སྦྱངས་སོང་ན་གང་ཚ་འཇིགས་ལ་ཨ་ནི་ན་ཚ་ཡོང་རོགས་བྱས། ད་མ་འགྲིག་པ་བྱེད་རོགས་བྱས་ཆོས་སྐྱོང་སྲུང་མ་ཚོ་ལ་ཞུ་དགོས་རེད། སྤྱི་ལྟར་བྱས། སྡུག་བསྔལ་བྱུང་ཚེ་རང་འདོད་སར་ཆུ་ཤོར་བ་ན་རྩ་བ་རྩད་གཅོད་བྱས་ནས་འགོག་པ་ལྟར་སྡུག་བསྔལ་གྱི་རྒྱུ་སྡིག་པ་སྤོང་ཞིང་བདེ་བའི་རྒྱུ་ཚོགས་གསོག་དགེ་བ་སྒྲུབ། གཏོར་མ་བརྒྱ་རྩའི་མཇུག་ཏུ་ལྟུང་བཤགས་ཀྱི་སྒོ་ནས་བཤགས་པ་ཞིག་བྱས་ན། དེ་ལ་སྦྱོར་བ་བཞི་ཀ་རྒྱས་པར་ཚང། སོགས་དེ་རེད། གཏོར་མ་བརྒྱ་རྩ་དུས་རྒྱུན་བརྟག་ཉེས་བཅས་ཡིན་ན། ཨ་ནི་མཇུག་དེ་བི་ཀའི་ལྟུང་བཤགས་ཅིག་འདོན། ཡོད་རེད་བ་ད། དེ་ནི། ཨ་ནི་བཤགས་པ་ཅིག་བྱེད་ཀྱི་ཡིན་ན། དེ་ལ་དེ་ནི་སྦྱོར་བ་བཞི་ཀ་ཚང་བས། སྦྱོར་བ་བཞི་དང་ལྡན་པའི་ཐབས་མཁས་ཀྱིས་འཕྲལ་ལ་གང་ཐུག་སྒོམ་ལ་སྦྱོར་བ་དང་བློ་སྦྱོང་སྒོམ་ལ་སྦྱོར་བ་དང་སོགས་དེ་རེད། སྦྱོར་བ་བཞི་དང་ལྡན་པའི་ད་སྦྱོར་བའི་སྒོ་ནས་དེ་ནས་རྐྱེན་ངན་བྱང་ཆུབ་ལམ་དུ་སྦྱོར་བ་ཚོགས་གསོག་སྒྲིབ་པ་སྦྱོང་འབྱུང་པོ་ལ་གཏོར་མ་དང་ཆོས་སྐྱོང་སྲུང་མ་ལ་ཕྲིན་ལས་བཅོལ་ཡ་དེ་ཚོ་སྦྱོར་བ་བཞི་གི་ཉམས་ལེན་དེ་རེད། དེ་ཚོ་ཉམས་ལེན་རེད། དེ་ནས། བློ་སྦྱོང་ལ་སྦྱར་བ་དགོས་གསུངས་སོ། དེ་ནས་བཞི་པ་ཚེ་གཅིག་གི་ཉམས་ལེན་དྲིལ་ནས་སྟོན་པ་ལ། བློ་སྦྱོང་དོན་བདུན་ནང་ནས་ད་བཞི་པ་དེ་རེད། ཚེ་གཅིག་གི་ཉམས་ལེན་དྲིལ་ནས་སྟོན་པ་ལ། སྟོབས་ལྔ་སྟེ། དཀར་པོ་ས་བོན་གྱི་སྟོབས། གོམས་པའི་སྟོབས། འཕེན་པའི་སྟོབས། རྣམ་པར་སུན་འབྱིན་པའི་སྟོབས། སྨོན་ལམ་གྱི་སྟོབས་སོ། སྟོབས་ལྔ་ཡང་དག་སྦྱར་བའི་གདམས་ངག་གིས། གང་བྱེད་པའི་སྟོབས་ལྔ་དེ་ལ། དུས་རྒྱུན་གྱི་སྟོབས་ལྔ་དང་འཆི་ཁ་མའི་སྟོབས་ལྔ་ཟེར་ནས་ད་གཉིས་ཡོད་རེད། ད་ད་ལྟ་འདི་དུས་རྒྱུན་འདི་རེད། བློ་སྦྱོང་གི་སྟོབས་ལྔ་ཟེར་ནས་སྨོན་ལམ་འདི་བྱས། དེའི་ནང་ནས་འཕེན་པའི་སྟོབས་དེ་གལ་ཆེ་སྟེ། ནངས་པར་ལངས་མ་ཐག་ཞོགས་ཀས་ཡར་ལངས་མ་ཐག། ཨ་ནི་འཕེན་པ་བཏང་ནས་སེམས་ཀྱི་འཕེན་པ་བཏང་ནས་སྤྱིར་ཚེ་འདི་ལ་ད་སོ་སོ་ཡག་པོ་བྱེད་ཀྱི་ཡིན་བྱས་ཡང་སྒོས་ལོ་འདི་ལ། དེའི་ནང་ནས་ཁྱད་པར་དེ་རིང་གི་ཉི་མ་འདི་དོན་མེད་དུ་མི་བཏང་བར་དགྲ་བོ་བདག་གཅེས་འཛིན་བཏུལ་ཏེ་དོན་ལྡན་བྱེད་སྙམ་པའི་བློ་ཤུགས་དྲག་བསྐྱེད་དགོས་ས་ད་གཙོ་བོ་གཙོ་བོ་བློ་སྦྱོང་གི་སྐབས་ལ། དགྲ་བོ་བདག་གཅེས་འཛིན་དེ་བོད་ཀྱི་བཏུལ་ཡག་གི་ཐབས་ཤེས་རེད། མཐའ་འཁོར་རི་འགོག་གི་བོད་ཀྱི་རང་གཅེས་འཛིན་དེ་སྟུ་ཡག་གི། དེ་ལ་འཕེན་པ་བཏང་ནས། རང་གཅེས་འཛིན་དེ་སྟུ་ནས་བོད་ཀྱི། དོན་ལྡན་བྱེད་སྙམ་པའི་བློ་ཤུགས་དྲག་བསྐྱེད་དགོས། འཕེན་པ་ཟེར་ཡག་དེ་དེ་རེད། ཞོགས་ཀས་ག་དུས་ཡར་ལངས་ནས་བོད་ཀྱི་བསམ་བློ་ག་དུས་འཁོར་བ་ནས་དེ་བསམ་བློ་གཅིག་བཏང། དེ་རིང་བོད་ཀྱི་རང་གཅེས་འཛིན་དེ་སྟུ་ནས་བོད་ཀྱི་དོན་དང་ལྡན་པ་ཅིག་བྱེད་ཀྱི་ཡིན། འཕེན་པ་དེས་བྱ་སྤྱོད་དགེ་མི་དགེ་ཐེག་པ་ཆེ་ཆུང་གི་ལས་ཐམས་ཅད་སྤྱད་དེ་མཐའ་ན་ཤིག་གཅིག་བསད་པའམ་གུང་ཚིགས་བཟོ་བ་ཚུན་འཕེན་པ་བཏང་ནས་བྱས་པ་ཡིན་ཟེར་བ་ད་དཔེར་ན་ཉིན་གུང་དེ་རིང་ཁ་ལག་ཞིམ་པོ་ཞིག་བཟོ་གི་ཡིན་ཟེར་བྱས་ཞོགས་ཀས་ནས་འཕེན་པ་བཏང་ཡང་གང་ལ་ཨ་ནི་དེ་ཡིས་དེ་བཟོ་གི་རེད་པ་ད་ཨོ་དེ་འདྲའི་འདྲ་པོ་ཞིག་རེད་འཕེན་པ་བཏང་ཟེར་བྱས་པ་ཡིན་ཟེར་རང་ཅག་ད་ནང་ཡར་ལྡང་སྟེ་སྐེ་རགས་འཆིང་སྐབས་ནས་བཟུང་ལྟོ་གོས་གཏམ་སྙན་སོགས་ཚེ་འདིའི་བདེ་ཐབས་ཤིག་ལ་འཕེན་པ་གཏོང་དུས་རྒྱུན་ག་དུས་ཡིན་ནའང་ཚེ་འདི་གི་གཅིག་ལྟོ་དང་གོས་དང་གཏམ་དེ་འདྲ་གཅིག་གི་ཐོག་ལ་འཕེན་པ་བཏང་བཞག་ཡིན་དུས་ཨ་ནི་ག་དུས་ཡིན་ན་དེ་རང་ལས་ཀ་བྱས་ཏེ། དེ་ལྟར་མི་བྱ་བར་རང་གིས་མི་བརྗེད་པའི་ཆེད་དུ་སྐེ་རགས་ལ་མདུད་པ་ཚུན་ཆད་བརྗེད་ཐོ་བཏབ་ནས་དགོང་དག་མར་ཉལ་དུས་སྒང་ལ་དེ་ནས་སྐེ་རགས་ལ་མདུད་པ་ཞིག་བཏབ་ནས་འོ་ད་ཞོགས་ཀས་བི་ཀེ་འཕེན་པ་ཡག་པོ་ཞིག་བཏང་ཚེ་འདི་ལ་མ་ཆགས་པར་བྱས་ནས་བི་ཀེ་འཕེན་པ་ཡག་པོ་ཞིག་བཏང་བསམ་པ་བྱས་ཏེ་ཞོགས་ཀས་ཡར་ལངས་ཡོང་དུས་སྐེ་རགས་དེ་ཚོས་ཅི་ཡིན་ཏེ་མདུད་པ་དེ་མཐོང་བ་ཨོ་མདུད་པ་དེ་གིས་ཨོ་ད་འཕེན་པ་ཅིག་བཏང་དགོས་བསམ་ད་སྤྱིར་བའི་མི་ཚེ་འདི། ལྷག་པར་ལོ་འདི་ལ་ཁྱད་པར་དུ་བས་དེ་རིང་གི་ཉིན་མོ་འདི་ལ་ད་རང་གཅེས་འཛིན་དེ་ལ་བས་བཏུལ་ཐབས་ཅིག་བྱས་ནས་བས་དལ་འབྱོར་དོན་དང་ལྡན་པ་ཅིག་བྱེད་ཀྱི་ཡིན་བསམ་པ་བྱས། འཕེན་པ་བཏང་དགོས་རེད་འཕེན་པའི་སྟོབས་ཟེར་ཡག་དེ། འཕེན་པ་བཏང་སྟེ་བློ་ཕུགས་ནས་ཐག་གཅོད། དེ་ལ་འཕེན་པའི་སྟོབས་ཟེར་བ་རེད། འཕེན་པ་ཟེར་ཡག་དེ་སྟོབས་ཆེན་པོ་རེད་དཔེར་ན་སང་ཉིན་ཞོགས་ཀས་ལང་དགོས་ན། དགོང་དག་ད་སང་ཉིན་ཡིན་གཅིག་མིན་གཅིག་ཞོགས་ཀས་ཅེས་ཆུ་ཚོད་དྲུག་པ་འདྲ་པོ་ཅིག་ལང་དགོས་ཀྱི་ཡོད་བསམ་ན་སེམས་ཁྲལ་བྱས་ནས་མར་ཉལ་བཞག་ན་སང་ཉིན་གཉིད་སད་ཡོང་གི་འདུག་བ། འཕེན་པ་དེ་གིས། ཆུ་ཚོད་དེ་ཏག་ཏག་གཉིད་སད་ཀྱི་རེད་ཁོ་འཕེན་པ་ཡག་པོ་ཞིག་བཏང་ན། འཕེན་པ་མེད་ན་རེད་པ་ད་ག་ཚོད་ཉལ་ན་ཉལ་བསམས་ཏེ་བྱས་དང་སང་ཉིན་ཉི་མ་ཤར་ན་གཉིད་མ་སད་པ་བྱས་འོ་དེ་གཅིག་རེད་དེ་དང་འཕེན་པ་དེ་ལ་ཤུགས་ཆེན་པོ་ཡོད་རེད། དཀར་པོ་ས་བོན་གྱི་སྟོབས་ཟེར་ཡག་དེ་གཉིས་པ་དེ་གཉིས་པ་ཟེར་ན་ད་དོན་དག་དེ་རེད་དཀར་པོ་ས་བོན་གྱི་སྟོབས་ནི། བྱང་ཆུབ་ཀྱི་སེམས་འཕེལ་བའི་ཕྱིར་ཨ་ནི་སྦྱོར་ཆོས་སོགས་ཀྱི་སྒོ་ནས་འདི་ནི་ཚོགས་བསགས་སྒྲིབ་སྦྱང་བྱས་པ་ཡིན། ད་གངས་ཅན་བོད་ཀྱི་བྱང་ཆུབ་ཀྱི་སེམས་འཕེལ་ཡག་གི་ཆེད་དུ་རང་གི་རྒྱུད་ལ་དེ་ནི་ཀུན་རྫོབ་བྱང་ཆུབ་ཀྱི་སེམས་རེད་པ་ད་སྐྱེས་པ་དང་འཕེལ་ཡག་གི་ཆེད་དུ་དེ་ནི་ཚོགས་བསགས་སྒྲིབ་སྦྱང་བྱེད་ཡག་དེ་རེད། སྦྱོར་ཆོས་སོགས་སྦྱོར་ཆོས་སོགས་ཟེར་བ་གང་ལ་སྦྱོར་བའི་ཆོས་དྲུག་ཡོད་པ། ཚོགས་བསགས་ཡག་གི་འོ་ད་དེའི་སྒོ་ནས་བོད་ཀྱི་ཚོགས་བསགས་སྒྲིབ་སྦྱང་བྱེད་པ་ཡིན། སྦྱོར་ཆོས་སོགས་ཟེར་བ་ཡིན་གཅིག་མིན་གཅིག་སྦྱོར་ཆོས་ཀྱི་དཔེ་ཆ་དུ་མ་འདོན་ཤོག་ཟེར་ཏེ། སྟོན་པ་ཙམ་གྱིས་ཀྱང་ཡོང་གི་མ་རེད་བ། སྦྱོར་ཆོས་དེ་བྱེད་དགོས་རེད། ཉམས་ལེན་བྱེད་ཡ་གྱི་རོ་སྦྱོར་བའི་ཆོས་དྲུག་དེ་འོ་དེ།